གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དགུ་པ་དབྱུག་ཟླའི་ཚེས་པ་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་སུམ་ཅུ་སོ་གཅིག་རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་ཨ་མི་རི་ཀའི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛི་ཡ་ལགས་ཀྱིས་བོད་ཀྱི་ཆབ་སྲིད་བཙོན་པ་གྲགས་ཅན་སྒོ་ཤེས་རབ་རྒྱ་མཚོ་ལ་རྒྱ་ནག་གི་བཙོན་འཇུག་འོག་ནས་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་འཕྲལ་དུ་གློད་བཀྲོལ་གཏོང་དགོས་པའི་འབོད་སྐུལ་གནང་ཡོད་པ་སོགས་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་ཐའེ་ཝན་མང་གཙོའི་ཐེབས་རྩས་བོད་མིའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་སླད་ཨ་སྒོར་ཁྲི་གསུམ་བོད་མིའི་སྒྲིག་འཛུགས་ལ་ཞལ་འདེབས་གནང་བའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་བོད་མིའི་སོ་ནམ་པ་རྣམས་ཀྱི་དཀའ་ངལ་གྱི་གནས་སྟངས་རྣམས་རྒྱུས་ལོན་གནང་སྟེ་འབྲེལ་ཡོད་སྡེ་ཚན་སོ་སོར་ཞུ་གཏུག་གིས་ཁོང་རྣམ་པའི་དཀའ་ངལ་སེལ་ཐབས་སུ་འབད་བརྩོན་གནང་རྒྱུ་ཡིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་བོད་མི་དངོས་ཁམས་རིག་པ་བ་བསྟན་འཛིན་རབ་དགའ་ལགས་ནི་ཚན་རིག་གི་ཤུགས་རྐྱེན་ལ་བརྟེན་ནས་ནང་ཆོས་དང་བོད་ཡུལ་ལ་དོ་སྣང་སླེབས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛི་ཡ་ལགས་ཀྱིས་བོད་ཀྱི་ཆབ་སྲིད་བཙོན་པ་མཁས་དབང་སྒོ་ཤེས་རབ་རྒྱ་མཚོ་ལགས་ལ་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་འཕྲལ་དུ་བཙོན་གྲོལ་གཏོང་དགོས་པའི་འབོད་སྐུལ་གནང་འདུག་དེ་ཡང་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛི་ཡ་ལགས་ཀྱིས་སྤྱི་ཚོགས་དྲ་རྒྱ། X། ཞེས་དེ་སྔོན་ཊུའི་ཊར་ཞེས་པའི་གླེང་སྟེགས་བརྒྱུད་ནས་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་ཞུས་པའི་བོད་ཀྱི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལ་གློད་གྲོལ་གཏོང་དགོས་པའི་སྐུལ་མ་གནང་འདུག་པས་དེའི་ནང་འདས་པའི་ལོ་གསུམ་གྱི་གོང་ལ་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱིས་ཞི་བའི་ཐོག་ནས་བོད་དོན་ལས་འགུལ་སྤེལ་བར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་དཔོན་རིགས་ཚོས་ཁོང་ལ་ལོ་བཅུའི་རིང་བཙོན་འཇུག་གི་ཁྲིམས་ཐག་བཅད་པ་རེད་ཅེས་དང་ད་ཆ་ཁོང་གི་སྐུ་གཟུགས་ཀྱི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པར་སོང། སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་ཁོང་འཕྲལ་དུ་གློད་བཀྲོལ་གཏོང་དགོས་སྐོར་ཨ་མི་རི་ཀས་འབོད་སྐུལ་ཡང་བསྐྱར་གནང་གི་ཡོད་ཅེས་བཀོད་གནང་བ་མ་ཟད་ཨ་མི་རི་ཀས་བོད་མི་མང་ཡོངས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་ཡོད་པ་བསྐྱར་དུ་ནན་བརྗོད་བྱེད་ཀྱི་ཡོད་ཅེས་བཀོད་གནང་འདུག་ལྕམ་ཨུ་ཛི་རཱ་ཛི་ཡ་ལགས་ཀྱི་སྤྱི་ཚོགས་དྲ་ལམ་ཐོག་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་སྐུ་པར་བཀོད་གནང་སྟེ་སྒོ་ཤེས་རབ་རྒྱ་མཚོ་ལ་གློད་བཀྲོལ་གཏོང་དགོས་པའམ Free སྒོ་ཤེས་རབ་རྒྱ་མཚོ Now ཞེས་དང་ཧེཤ་ཏེག Without Just Cause སམ་རྒྱུ་མཚན་ཡང་དག་མེད་པར་བཙོན་འཇུག་བྱས་པའི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་གློད་བཀྲོལ་གཏོང་དགོས་ཅེས་བཀོད་གནང་འདུག་བོད་ཀྱི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་ནི་བོད་མདོ་སྨད་རྔ་བ་ཁུལ་ནས་ཡིན་པའི་བོད་པའི་དགེ་འདུན་པ་དང་མཁས་པ་གྲགས་ཆེན་ཞིག་ཡིན་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་དྲུག་ཉིན་ཁོང་གིས་ཞི་བའི་ལམ་ནས་དགོངས་ཚུལ་གསུངས་པར་རྒྱ་མིའི་ཉེན་རྟོག་པས་འཛིན་བཟུང་གིས་གསང་བའི་ཐོག་ནས་ཁྲིམས་ཞིབ་བྱས་ནས་ལོ་བཅུའི་རིང་བཙོན་འཇུག་ཁྲིམས་ཐག་བཅད་པ་ནས་བཟུང།

ཐེངས་མ་བཞི་ཙམ་འཛིན་བཟུང་བཙོན་འཇུག་བྱས་ཡོད་པ་དང། ཐོག་མར་ཁོང་འཛིན་བཟུང་བྱེད་དགོས་དོན་ནི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་རྒྱ་ནག་གཞུང་གིས་མདོ་སྨད་རྔ་པ་ཕྱོགས་སུ་རྒྱལ་གཅེས་ཆོས་གཅེས་ཀྱི་ལས་འགུལ་ཤུགས་ཆེར་སྤེལ་བཞིན་པའི་སྐབས་ཁོང་གིས་ཕར་ཕྱིན་དམ་བཅའ་འཇོག་སྐབས་ཀིརྟི་དགོན་པའི་འདུ་ཁང་གི་མདུན་ངོས་སུ་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་བཤམས་པར་བརྟེན་ནས་འཛིན་བཟུང་གིས་ལོ་གསུམ་གྱི་ཁྲིམས་ཐག་བཅད་ནས་བཙོན་འཇུག་བྱེད་མྱོང་ཡོད་པ་རེད། དེའི་རྗེས་སུ་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ས་ཁྱོན་ཡོངས་སུ་བྱུང་བའི་ས་བྱི་ཞི་རྒོལ་ཆེན་མོའི་སྐབས་ལྷ་ས་ནས་འཛིན་བཟུང་བྱས་ཏེ་ལོ་གཅིག་ཙམ་རིང་བཀག་ཉར་བྱེད་མྱོང་ཡོད་པ་སོགས་རྗེས་སུ་ཐེངས་ཁ་ཤས་ཉེས་འཛུགས་སོགས་གསལ་ཁ་མེད་པར་འཛིན་བཟུང་བྱས་ཡོད་ཀྱང་བོད་མི་ཚོས་གནད་དོན་འདི་ནི་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱིས་གཙོ་བོ་བོད་ཀྱི་ཤེས་ཡོན་སློབ་གསོ་དང་ནང་བསྟན་ཆོས་ལུགས་བོད་ཀྱི་རིག་གནས་དང་འབྲེལ་བའི་ཕྱག་ལས་གནང་བའི་རྐྱེན་གྱིས་ཡིན་པར་དོགས་གཞི་བྱེད་བཞིན་ཡོད་པ་རེད། སྒོ་ཤེས་རབ་རྒྱ་མཚོ་ལགས་ནི་དེ་སྔ་ཀིརྟི་དགོན་པའི་དགེ་འདུན་པ་དང་བོད་ནང་གི་རྩོམ་པ་པོ་གྲགས་ཅན་ཞིག་དང་ཁོང་གིས་ད་བར་རྒྱུན་ཤེས་དང་ལམ། བླང་དོར་ལྟ་ཚུལ། རང་ལམ་རང་ཚོལ། ང་ཚོ་སད་རན། འཇལ་ཚུལ་དང་ལྟ་ཚུལ། སྐྱེས་ཆེན་གྱི་བཞུད་ལམ་སོགས

ཁེ་ན་ཌའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་མཉམ་འདུས་ལས་ཁུངས་ཀྱིས་རྒྱ་ནག་གཞུང་ནས་བོད་ནང་གཞི་བཙུགས་བྱས་པའི་གཏན་འཇགས་སློབ་གྲྭ་ཁག་ནང་བཙན་ཤེད་ཀྱིས་བོད་པའི་ཕྲུ་གུ་གཏོང་རྒྱུ་མཚམས་འཇོག་དགོས་པའི་དགོས་འདུན་བཏོན་གནང་འདུག་དེ་ཡང་ཁེ་ན་ཌའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་མཉམ་འདུས་ལས་ཁུངས་ཀྱིས་རང་གི་སྤྱི་ཚོགས་དྲ་རྒྱ X བརྒྱུད་ནས་བོད་ནང་རྒྱ་ནག་གཞུང་གིས་བོད་པའི་སློབ་ཕྲུག་མང་པོ་རང་གི་ཕ་མ་སྤུན་མཆེད་སོགས་ནས་བཙན་ཤེད་ཀྱིས་ཁ་བྲལ་བཏང་སྟེ་གཏན་འཇགས་སློབ་གྲྭ་ཁག་ནང་བཏང་དང་གཏོང་བཞིན་པ་ཁག་མཚམས་འཇོག་དགོས་པའི་འབོད་སྐུལ་གནང་བ་དེའི་ནང། ལོ་བརྒྱ་ཕྲག་ཕྱེད་ཀ་ལྷག་གི་གོང་ལ། ཁེ་ན་ཏྲས་ཡུལ་དེའི་གདོད་མའི་མི་རིགས་ཀྱི་ཕྲུ་གུ་རྣམས་ཕ་མ་དང་ཁ་བྲལ་བཏང་སྟེ་གཏན་འཇགས་སློབ་གྲྭ་ཁག་ནང་བཅུག་པ་དང། དེང་སྐབས་ལམ་ལུགས་དེ་ནི་མི་རིགས་དབྱེར་མེད་བཟོ་རྒྱུའི་སྲིད་ཇུས་ནོར་འཁྲུལ་ཅན་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད། སྲིད་ཇུས་དེས་གནོད་སྐྱོན་ཚབས་ཆེ་བཟོས་ཡོད་པས་སྤྱི་ཚོགས་ནང་དེ་གནས་ཐབས་མེད་ཅེས་བཀོད་གནང་འདུག་ལ་ཡང་ཁེ་ན་ཏྲས་དེ་སྔོན་ནོར་འཁྲུལ་བཟོས་པ་དེ། གཞན་ཚོས་མ་བཟོ་རྒྱུའི་སླད་དུ་ཁེ་ན་ཏྲའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་མཉམ་བསྡུས་ལྷན་ཁང་གིས་རྒྱ་ནག་གཞུང་ནས་བོད་པའི་ཕྲུ་གུ་ཚོར་བཙན་ཤེད་བཏང་སྟེ་གཏན་འཇགས་སློབ་གྲྭ་ཁག་ནང་འཇུག་རྒྱུ་ལག་ལེན་བསྟར་བཞིན་པ་དེ་མཚམས་འཇོག་དགོས་སྐོར་འབོད་སྐུལ་ཞུ་གི་ཡོད་ཞེས་དང། བོད་པའི་སློབ་ཕྲུག་རྣམས་ལ་རང་དབང་ཐོག་ནས་རང་གི་རྒྱལ་རབས་ལོ་རྒྱུས་དང་སྐད་ཡིག། ཆོས་དང་རིག་གཞུང་བཅས་པ་དགའ་པོའི་ཐོག་ནས་ལག་ལེན་བསྟར་དུ་འཇུག་དགོས་པའི་འབོད་སྐུལ་ཞུ་གི་ཡོད་སྐོར་ཡང་བཀོད་གནང་འདུག་ཡང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་ངམ། International Tibet Network། གིས་ཉི་ཧོང་གི་རྒྱལ་ས་ཏོ་ཀིའོ་ནང། བོད་དོན་རྒྱབ་སྐྱོར་བ་དང་བོད་དོན་ལས་འགུལ་བ་མང་པོ་མཉམ་འདུས་ཀྱིས། བོད་དོན་འཐབ་རྩོད་ཀྱི་ནུས་པ་གོང་མཐོར་གཏོང་ཐབས་ཀྱི་བཀའ་བསྡུར་སྦྱང་བཤད་ཀྱི་ལྷན་ཚོགས་ཤིག་འདི་ཟླའི་ཚེས་ཉི་ཤུ་ནས་ཉི་ཤུ་གཉིས་བར་ཉིན་གྲངས་གསུམ་རིང་གོ་སྒྲིག་ཞུས་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་གསལ་ཁ་མེད་ན་ཡང། གོང་ཞུས་ལྷན་ཚོགས་དེ་ནི་ཐའེ་ཝན་དང་རྒྱ་གར། ཉི་ཧོང་དང་ཨོ་སི་ཁྲི་ལི་ཡ་མངའ་ཁུལ་གྱི་ལྷན་ཚོགས་ཤིག་ཡིན་པ་དང། ལྷན་ཚོགས་དེའི་ནང་མི་སྣ་ལྔ་བཅུ་ལྷག་མཉམ་ཞུགས་གནང་མཁན་རྣམས་ཀྱི་ཁོངས་སུ་ཉི་ཧོང་ནང་བཅའ་བཞུགས་བོད་ཀྱི་སྐུ་ཚབ་དོན་གཅོད། ཨརྱ་ཚེ་དབང་རྒྱལ་པོ་ལགས་དང། སྤྱི་འཐུས་རྡོ་རྗེ་ཚེ་བརྟན་ལགས། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ལས་བྱེད་དབྱངས་མཚོ་ལགས། ཐའེ་ཝན་ནང་གི་བོད་དོན་ལས་འགུལ་བ་བཀྲ་ཤིས་ཚེ་རིང་ལགས། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་དང་དབུས་རྒྱུན་གཞན་ཞིག་སོགས་ལྷན་བཞུགས་གནང་བའི་སྐུ་པར་མཇལ་རྒྱུ་འདུག་ལ། དེའི་ནང་བོད་དོན་རྒྱབ་སྐྱོར་བ་མང་པོ་མཇལ་རྒྱུ་འདུག། དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་འབྲེལ་ཡོད་མི་སྣར་གནས་འདྲི་ཞུས་ནས་སང་ཞོགས་ཀྱི་ལས་རིམ་ནང་སྙན་སྒྲོན་ཞུ་གི་ཡིན་པས་དེ་དོན་གསན་མཁན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐའེ་ཝན་གྱི་མང་གཙོ་ཐེབས་རྩས། བོད་མིའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་སླད་ཨ་སྒོར་ཁྲི་གསུམ་བོད་མིའི་སྒྲིག་འཛུགས་ལ་ཞལ་འདེབས་གནང་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་དྷ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན། འདི་ཚེས་སུམ་ཅུ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་དོན་ལ་རོགས་དངུལ་གྱི་ཐོག་ནས་ཡུན་རིང་རྒྱབ་སྐྱོར་གནང་མཁན་ཐའེ་ཝན་ནང་རྟེན་གཞི་བྱས་པའི་ཐའེ་ཝན་མང་གཙོ་ཐེབས་རྩའི་འགན་འཛིན་སྐུ་ཞབས་ཧུ་ཝན་ཡུན་ལིན་ལགས་གཙོས་པའི་གཞན་ལས་བྱེད་གཉིས་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་ཡོད་ཅིང ྋགོང་ས་མཆོག་གིས་གཙོ་བོ་ཐུགས་བསྐྱེད་དམ་བཅའ་བཞིའི་སྐོར་བཀའ་བསྩལ་བ་དང་འབྲེལ་སྐུ་ཚབ་ཚོགས་ཆུང་ནས་ཐའེ་ཝན་མང་གཙོ་ཐེབས་རྩའི་མ་འོངས་ལས་དོན་ལམ་ལྷོང་ཡོང་ཆེད་མགོན་པོ་གང་ཉིད་མཆོག་ནས་ཐུགས་སྨོན་བསྩལ་བར་སྐྱབས་འཇུག་ཞུས་ཡོད་ཅེས

ཆེ་ལ་ཐུགས་རྗེ་ཆེ་ཞུ་ཡག་གི་དེ་རིང་དུས་ཚོད་ལྡེམ་ཆེ་ལ་ད་ནི་མཇལ་འཕྲད་གི་གོ་སྐབས་བྱུང་བ་རྒྱལ་བ་རིན་པོ་ཆེ་གི་དེ་ནི་ཆོས་དང་རིག་གཞུང་འཛམ་གླིང་གི་ཐོག་ལ་དེ་ནི་ཞི་བདེ་གི་ཐོག་ལ་ཨ་ནི་ལེགས་སྐྱེས་དང་བྱས་རྗེས་ཕུལ་བ་དེ་ལ་དཔེ་ད་ཐུགས་རྗེ་ཆེ་ཞུ་ཡག་གཅིག་དང་གཉིས་པ་དེ་ཨ་ནི་མང་གཙོ་ཐེབས་རྩ་ཡིན་ནི་མུ་མཐུད་དེ་ཨ་ནི་བོད་མི་དེ་ཚོ་རེད་ད་ནང་བཞིན་ང་ཚོ་དང་མཉམ་དུ་འབྲེལ་བའི་ལས་བྱ་ག་རེ་ཐོག་ལ་ཡིན་པ་ཡིན་ན་ཆོས་དང་རིག་གཞུང་ཡར་རྒྱས་བཏང་ཡག་གང་གི་ཐོག་གི་ནང་ཡིན་ཁོང་ཚོ་གི་དེ་ནི། རོགས་པ་གང་ཐུབ་ཐུབ་བྱེད་ཡ་ཡིན་པ་གི་རྒྱལ་བ་རིན་པོ་ཆེ་དེ་ཞུ་ཡ་མ་ཚད་མཐའ་མཇུག་ཨ་ནེ་མང་གཙོ་ཐེབས་རྩ་དེ་ནི་མ་འོངས་པ་ལས་དོན་ལམ་ལྷོང་ཡོང་ཡ་གི་རྒྱལ་བ་རིན་པོ་ཆེ་གི་ཐུགས་སྨོན་སྐྱབས་འཇུག་གནང་རོགས་དོན་ཚན་དེ་འདྲ་དང་འབྲེལ་བའི་ཐོག་ལ་ཨ་ནེ་བཀའ་མོལ་བྱུང་སོང། ཐའེ་ཝན་མང་གཙོ་ཐེབས་རྩ་ནི་ཕྱི་ལོ་ཉིས་སྟོང་གསུམ་ལོ་ཐའེ་ཝན་ཕྱི་སྲིད་ལས་ཁུངས་དང་ཐའེ་ཝན་ནང་ཆབ་སྲིད་ཚོགས་པ་ཚང་མའི་རྒྱབ་སྐྱོར་ཤུགས་ཆེན་ལ་བརྟེན་ནས་གསར་འཛུགས་གནང་བ་ཞིག་ཡིན་འདུག་ཅིང། ཐའེ་ཝན་མང་གཙོ་ཐེབས་རྩ་ཁང་དེས་ཐའེ་ཝན་ནང་མང་གཙོ་དང་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་ཐད་གོ་རྟོགས་སྤེལ་རྒྱུ་དང་གཙོ་བོ་ཐའེ་ཝན་རྒྱལ་ཁབ་དེ་ཉིད་མང་གཙོ་ཚད་ལྡན་གྱི་ལམ་བུར་འཁྲིད་རྒྱུ་དེ་ཡིན་འདུག་ཐའེ་ཝན་ཐེབས་རྩ་ཁང་ནས་ཡུན་རིང་བོད་མི་སྒྲིག་འཛུགས་གཙོས་པའི་ཐའེ་ཝན་སྐུ་ཚབ་དོན་གཅོད་གཞུང་ཁོངས་མིན་པའི་ཚོགས་སྡེ་ཁག་དང། དེ་བཞིན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ཆེད་རོགས་དངུལ་གནང་བཞིན་ཡོད་འདུག་ལ་འདི་ཚེས་གསུམ་སོ་གཅིག་ཉིན་བོད་མི་སྒྲིག་འཛུགས་ཀྱི་ལས་ཁུངས་ཁག་ལ་གཟིགས་སྐོར་ཕེབས་སྐབས། སྟོང་མིན་ཙམ་གྱིས་བོད་མི་སྒྲིག་འཛུགས་ཆོས་རིག་ལས་ཁུངས་སུ་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་སླད་ཨ་སྒོར་ཁྲི་གཅིག་དང་ཤེས་རིག་ལས་ཁུངས་སུ་བོད་ཀྱི་ཤེས་ཡོན་སློབ་གསོ་ཡར་རྒྱས་གཏོང་ཆེད་ཨ་སྒོར་ཁྲི་གཅིག་དེ་བཞིན་བོད་ཀྱི་འགྲེམས་སྟོན་ཁང་ལ་ཨ་སྒོར་ཁྲི་གཅིག་བཅས་ཁྱོན་ཨ་སྒོར་ཁྲི་གསུམ་གནང་ཡོད་པའི་སྐོར་སྐུ་ཚབ་ཚོགས་ཆུང་དང་ལྷན་བཅར་ཞུ་མཁན་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ཁོང་ཚོ་གནས་ནས་ཕེབས་ཡོང་སྐབས་སུ་ཡང་འདི་ནི་ལག་པ་སྟོང་པ་མིན་པར་ཁོང་ཚོ་གི་འཐུས་མི་གི་ངོས་ནས་ད་བོད་ཀྱི་ཆོས་དང་རིག་གཞུང་གི་ཨ་ངོ་བོ་ཡར་རྒྱས་དང་ངོ་བོ་གི་ཆེད་དུ་ལ

དེ་ཡང་ནང་བཞིན་ང་ཚོ་བོད་མི་འདི་ཚོ་གི་ལས་བྱ་གང་གི་ཡོད་པའི་ཐོག་ནས་ཁོང་ཚོ་གི་གང་ཐུབ་ཐུབ་གི་ནི་རྒྱབ་སྐྱོར་བྱེད་ཡ་ཡིན་པ་དང་དེ་ཡང་ནང་བཞིན་གི་ཕན་ཚུན་ཉམས་མྱོང་སྤེལ་རེས་ནི་ལྷག་པར་དུ་ནི་མི་གསོ་སྐྱོང་བྱེད་ཡ་གི་ཐོག་ལ་ཁོང་ཚོ་གང་ཐུབ་ཐུབ་གི་ནི་རྒྱབ་སྐྱོར་བྱེད་ཡ་གི་དེ་འདྲ་གི་ད་ངོས་ལེན་ཟེར་ན་འདྲ་འོ་དེ་འདྲ་མང་པོ་ཅིག་བྱུང་སོང།
ཐེངས་འདིར་ཐའེ་ཝན་མང་གཙོ་ཐེབས་རྩའི་སྐུ་ཚབ་ཚོགས་ཆུང་བཞུགས་སྒར་དུ་ཕྱི་ཚེས་ཉི་ཤུ་རྩ་དགུ་ཉིན་འབྱོར་ཡོད་ཅིང་ཕྱི་ཚེས་སུམ་ཅུ་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུས་ཏེ་ཉིན་རྒྱབ་ཏུ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་གཙོས་པའི་རྒྱུན་ལས་རྣམ་པ་དང་མཇལ་འཕྲད་གནང་འདུག། སྐབས་དེར་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་ཐའེ་ཝན། བོད། ཤར་ཏུར་ཀིས་ཐང་དེ་བཞིན་ནང་སོག་བཅས་ཐུན་མོང་གི་རྒྱལ་སྤྱིའི་སྟེང་རྒྱ་ནག་གིས་དྲང་བདེན་མིན་པའི་བྱ་སྤྱོད་དག་ཁྱབ་སྤེལ་བྱ་རྒྱུ་གལ་ཆེ་ཡིན་པ་དང་བོད་མི་མང་སྤྱི་འཐུས་རྣམས་རྒྱ་གར་དང་ཕྱི་རྒྱལ་དུ་ཡོད་པའི་ཐའེ་ཝན་གཞུང་ཚབ་ཁག་ཏུ་སྣེ་ལེན་ཞུས་པར་ལེགས་སོ་གནང་འདུག་ཅིང། སྐབས་དེར་སྐུ་ཞབས་ཧུ་ཝན་ཡུང་ལིང་ལགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཙན་བྱོལ་བོད་མིའི་མང་གཙོ་འཕེལ་རིམ་ཁྲོད་གྲོས་ཚོགས་ནང་ཆོལ་ཁ་གསུམ་གྱི་འཐུས་མི་ཡོད་པའི་རླབས་ཆེན་གྱི་ཕུགས་རྒྱང་རིང་པོའི་དགོངས་བཞེས་ལ་བསྔགས་བརྗོད་གནང་འདུག་ཡང་འདི་ཚེས་སུམ་ཅུ་སོ་གཅིག་ཉིན་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་མཆོག་དང་མཇལ་འཕྲད་ཀྱིས་རིམ་པས་བཞུགས་སྒར་ཁུལ་གྱི་བོད་ཕྲུག་ཁྱིམ་སྡེ་ནོར་བུ་གླིང་ཁ་གཞུང་ཁོངས་མིན་པའི་ཚོགས་པ་ཁག་དེ་བཞིན་སྤྱི་ཟླ་བཅུ་གཅིག་ཚེས་གཉིས་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང་མཇལ་འཕྲད་གནང་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀུ་པེའི་བོད་མི་སོ་ནམ་པ་རྣམས་ཀྱི་དཀའ་ངལ་གྱི་གནས་སྟངས་རྣམས་རྒྱུས་ལོན་གནང་སྟེ་འབྲེལ་ཡོད་སྡེ་ཚན་སོ་སོར་ཞུ་གཏུག་གིས་སོ་ནམ་པའི་དཀའ་ངལ་སེལ་ཐབས་སུ་འབད་བརྩོན་གནང་བཞིན་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ས་གནས་ནས་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ཁྱབ་ཁོངས་སོ་ནམ་དང་མཉམ་འབྲེལ་རོགས་སྐྱོར་སྡེ་ཚན་དེ་ཉིད་བཞུགས་སྒར་ནས་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀུ་པེའི་སྐྱེ་ལྡན་སོ་ནམ་ཉམས་ཞིབ་དང་སྦྱོང་བརྡར་ལྟེ་གནས་ཁང་གི་ནང་འདི་ལོ་ཕྱི་ཟླ་དྲུག་པའི་ནང་གནས་སྤོས་གནང་སྟེ། སྦེང་ལོར་ལྷོ་སྤྱིས་གཙོས་པའི་སྦེ་ལ་ཀུ་པེའི་ལུགས་བདེ་གཞིས་ཁོངས་གཉིས་ཀའི་ས་གནས་འགོ་འཛིན་རྣམ་པ་དང་གོང་བརྗོད་སྡེ་ཚན་ཁག་སོ་སོའི་འགན་འཛིན་དང་དེ་བཞིན་སོ་ནམ་སློབ་སྟོན་པ་དང་གཞན་ཡང་ས་གནས་སོ་སོའི་ཞིང་པ་རྣམས་ལྷན་འཛོམས་ཀྱིས་ཞིང་པ་རྣམས་ཀྱི་དཀའ་ངལ་གནས་སྟངས་རྣམས་རྒྱུས་ལོན་གནང་བའི་ལྷན་འཛོམས་གནང་སོང་ལ། འདི་ཚེས་སུམ་ཅུ་སོ་གཅིག་ཉིན་སྦེ་ལ་ཀུ་པེ་བདེ་སྐྱིད་སླར་གསོའི་མི་མང་ཚོགས་ཁང་གི་ནང་དུ། གཞིས་ཁོངས་དེའི་ནང་གི་ཞིང་པ་རྣམས་ཀྱི་དཀའ་ངལ་གནས་སྟངས་རྣམས་རྒྱུས་ལོན་གནང་སྐབས། སྦེ་ལ་ཀུ་པེ་བདེ་སྐྱིད་སླར་གསོའི་ཞིང་པ་བློ་བཟང་དགེ་ལོ་ལགས་ཀྱིས་འགྲེལ་བརྗོད་གནང་དོན་བྱས་ན། གཞིས་ཆགས་འདིའི་ནང་གི་ཤིང་ནགས་ཀྱི་མཐའ་མཚམས་སུ་གནས་པའི་གྲོང་སྡེ་ཁག་གི་ཞིང་པ་རྣམས་ལ། ལོ་ལྟར་གླང་ཆེན་གྱིས་སྟོན་ཐོག་ལ་གནོད་སྐྱོན་བཏང་སྟེ་སྟོན་ཐོག་ལེན་རྒྱུ་མེད་པའི་དཀའ་ངལ་དང། དེ་བཞིན་གཞིས་ཆགས་འདིའི་ནང་ཕྱོགས་མཐའ་ནས་རྒྱ་གར་ལུག་རྫི་བ་རྣམས་ཀྱི་ལུག་གིས་སྟོན་ཐོག་བཟས་པ་དང། ལས་འབྲས་འདྲ་མིན་འཁྱེར་ཡོང་སྟེ་ལུག་རྫི་དེ་དག་ཕྱིར་འབུད་མ་ཐུབ་པའི་དཀའ་ངལ་འཕྲད་པ་རྣམས་གསལ་འདོན་གནང་སོང། དེ་རིང་སྐྲག་ན་ས་ཡིན་ཡོང་བར་རྩ་མེད་བཏང་ས་རེད། དེ་ད་ལྟ། མིག་མཐོ་མཐོ་གང་རེད་མིག་ད་ལྟ། གླང་ཆེན་གྱིས་ད་ལྟ་སྐེམ་རྒྱལ་བ་གྱི་ཞིང་ཁ་མང་པོ་ཞིག་རྩ་མེད་བཏང་འདུག་ང་རང་འགྲོ་བཞིན་ན་ཡང་སྙིང་མ་ནས་ཡར་བརྐྱངས་འདྲ་བཞིན་གྱི་བཟོའི་ཆ་ཞིག་ཨེ། ཨ་ནི་ཨི་ཟི་རལ་ལ་འགྲོ་བཞིན་ཡར་ཏི་སི་སྦྱང་བཞིན་དེ་ཡིན་དེ་དེ་བྱས་ལ་ཡང་ས་སྦྱང་བ་རེད་མི་འདུག་དེ་བྱེད་པ་རང་བྱེད་ན་གླང་ཆེན་གྱི་ཞག་འོང་བ་རེད་མི་འདུག་གླང་ཆེན་ཉི་མ་གཅིག་མ་རེད་གཉིས་མ་རེད་གསུམ་མ་རེད་ཉིན་མོ་རྟག་པ་རེད་བྱས་ཏེ།

བོད་མི་གཞན་གྱི་ས་ཞིང་ཁྱོན་ཆེ་ཞིག་བོགས་མར་བླངས་ཏེ་འདེབས་ལས་གནང་གི་ཡོད་པ་དང། དེ་ཡང་མ་རྨོས་པའི་ལོ་ཏོག་དང་སྒ་སྨུག། གཞན་ཡང་འབྲས་ལྡན་དང་འབྲས་མེད་ཀྱི་ལྗོན་ཤིང་གིས་མཚོན་པའི། སྟོན་ཐོག་འདྲ་མིན་སྣ་ཚོགས་ཤིག་འདེབས་ལས་གནང་གི་འདུག་ཅིང། ཞིང་པ་ཚེ་ཐར་ཚེ་རིང་ལགས་ཀྱིས་གསུངས་ན་ས་ཞིང་ཁྱོན་ཆེ་ཞིག་འདེབས་ལས་བྱ་རྒྱུ། རྒྱ་གར་ལས་མི་རག་རྒྱུ་ཁག་པོ་ཡོད་དུས། དེང་དུས་འཕྲུལ་ལས་ཀྱི་ཐོག་ནས་ཞིང་ལས་བྱ་རྒྱུར་འཕྲུལ་འཁོར་གང་མང་དགོས་གལ་ཆེ་བས།

བུ་ཕྲུག་ཐོག་མིང་བསྒྱུར་དགོས་གལ་ཆེ་བའི་དགོངས་འཆར་བཏོན་གནང་སོང་ལ། བྷེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ནས་ཞིང་པ་ཚོར་དཀའ་ངལ་གནས་སྟངས་དེ་དག་འབྲེལ་ཡོད་འཕགས་བོད་གཉིས་ཀའི་དབུས་སའི་གཞུང་ཁག་ལ་ཞུ་གཏུག་གནང་སྟེ་དཀའ་ངལ་སེལ་ཐབས་སུ་འབད་བརྩོན་གནང་རྒྱུ་ཡིན་པའི་འགྲེལ་བརྗོད་གནང་བྱུང། ད་དཀའ་ངལ་དེ་གའི་དེ་ཨ་ནི་ཡིག་ཐོག་ཙམ་མ་ཡིན་པ་ཨ་ནི་འབྲེལ་ཡོད་བི་གའི་མངའ་གཞུང་ལ་ཞུ་དགོས་ཡ་དབུས་ལ་ཡ་ཞུ་དགོས་ཡ་ཨ་ལྷག་པར་དུ་ད་ད་ལྟ་དཔེར་ན་ཞིང་དཔོན་གྱི་དཀའ་ངལ་དཔེར་ན་ཞིང་པ་གཅིག་ལ་ཡ་ཨ་ཁོ་རང་མ་གཞི་ཨེ་ཀར་གཅིག་མ་གཞི་ཡོད་མ་རེད་དེ་ཡིན་ནས་བོག་མ་ཕ་གིའི་ཨེ་ཀར་བཞི་བཅུ་བྱས་དེ་ཅེས་ཕྱག་ལས་གནང་ནས་ཀྱི་ཞིང་ཁ་འདེབས་ལས་གནང་དེ་ཀྱི་ཡིན་ན་ཨ་ནི་ཞིང་བུན་སྒོར་མོ་འབུམ་གཅིག་དེ་ཞེ་དྲག་ཉུང་དྲགས་ཀྱི་འདུག་ཨ་ནི་ཞིང་བུན་འབུམ་གཅིག་གི་རིབ་ཀའི་གནས་བབ་དེ་ཡང་ཏོག་ཙམ་ཆེར་བཏང་ཡས་ཀྱི་ཐོག་ལ་ཡང་ཁོང་ཚོས་དེ་འདྲའི་སྙན་སེང་ཞུ་གི་འདུག་བྱས་ཙང་འདི་གས་དེ་ད་སང་ཉིན་ནང་སྲིད་ཀྱི་ཕྱི་ཟླ་བཅུ་གཅིག་ནང་ལ་ཡར་ཏ་རིག་དྲུག་ནས་ཏ་རིག་དགུ་བར་དུ་འཛིན་སྐྱོང་གི་ཚོགས་འདུ་ཚོགས་ཀྱི་ཡོད་དུས་ག་ལ

ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གཅིག་ལོར་རྒྱ་གར་བྱང་ཤར་ཤིས་ལོང་དུ་སྐྱེས་ཤིང་བཞུགས་སྒར་དྷརམ་ས་ལར་བོད་ཁྱིམ་སློབ་གྲྭ་ནས་སློབ་མཐར་སོན་པའི་དངོས་ཁམས་རིག་པ་བ་འབུམ་རམས་པ་བསྟན་འཛིན་རབ་དགའ་ལགས་ནི་ད་ལྟའི་ཆར་ལྷོ་ཀོ་རི་ཡ་ཡི Seoul National University མི་རིགས་སློབ་ཆེན་གྱི་ནང་རྡུལ་ཕྲན་དངོས་ཁམས་རིག་པ Quantum Mechanics ཐོག་ཞིབ་འཇུག་གི་ཕྱག་ལས་གནང་མུས་ཡིན་འདུག། རྡུལ་ཕྲན་མང་པོ་ཅིག་ཚོགས་ཡོད་པ་ཡིན་ན། དམིགས་བསལ་གྱི་རྡུལ་ཕྲན་གྱི་རིགས་ཁ་ཤས་ཅིག་ལ་ཡང་གཅིག་ཁོ་རང་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཐོན་ཡས་ཡོད་རེད། དེ་འདི་འདྲ་བོ་ཡོད་རེད་དཔེར་ན་ཆ་བཞག་ན་ང་ཚོའི་གི་ཆུ་གི་ད Molecule ཡོད་རེད་བ H2O ཞུ་གི་ཡོད་རེད་བ། དེ་འདྲའི་མང་པོ་ཅིག་བསགས་ཡོང་དུས། ཚ་གྲང་གི་ཁྱད་པར་ལ་དཔག་པའི། མཚམས་མཚམས། རླན་ཞིང་གཤེར་བའི་རང་བཞིན་ཆུ་གི་རང་བཞིན་ཐོན་གྱི་འདུག། གྲང་མོ་བཟོས་བཞག་ན་ཡང་མཁྲེགས་གཟུགས་འཁྱག་པའི་རང་བཞིན་ཐོན་ཡས་འདུག། ཚ་དྲགས་ན་རླངས་པའི་ངོ་བོ་ལ་འགྱུར་འགྲོ་གི་འདུག། ཡིན་ཡང་རྡུལ་གཅིག་པ་རེད་བ། ཆུ་གི་རྡུལ་གཅིག་པ་རེད་དེ་ཡིན་ན་ཁོ་རང་གི་དེ་འདྲའི་གི་ཚོགས་པ་ལ་ཁྱད་ཆོས་འདྲ་མི་འདྲ་ཐོན་ཡས་དེ་ཡང་ཕྱི་གི་རྐྱེན་ཚ་དྲོད་ཀྱི་རྐྱེན་བྱེད་ཀྱི་འདུག། དེ་ནང་བཞིན། དེ་འདྲའི་གི་རྡུལ། རྡུལ་ཕྲན་དམིགས་བསལ་དེ་འདྲ་ལ་ཡང་གྲང་མོ་བཟོས་པ་ཡིན་ན། ཐུན་མོང་མ་ཡིན་པའི་ཚད་རྡུལ་རིག་པ་ནས་ཐོན་པ་མ་གཏོགས་སྔར་གྱི་ཚན་རིག་ནས་འགྲེལ་བཤད་བྱ་མ་ཐུབ་ཡག་གི་རྣམ་གཞག་མང་པོ་ཅིག་ཤར་ཡག་ཅིག་ཡོད་རེད། ཨ་ནི་ང་ཚོའི་གི་ཞིབ་འཇུག་ད་དེ་འདྲའི་གི་དངོས་པོའི་གི་ཁྱད་ཆོས་དང་ཨ་ནི་རྣམ་གཞག་དེ་གཏན་ལ་ཕབ་པའི་དེ་འདྲའི་ཐོག་ལ་ཡིན། ཁོང་གིས་རྒྱ་གར་ནང་ཉེ་བའི་གཙུག་ལག་རབ་འབྱམས་པའི་སློབ་གཉེར་གནང་བའི་རྗེས་ཨ་མི་རི་ཀའི་འཕྲུལ་རིག་སློབ་ཆེན MIT དུ་དངོས་ཁམས་ཚན་རིག་ཐོག་མུ་མཐུད་སློབ་གཉེར་གནང་ཞིང། ཉིས་སྟོང་ཉི་ཤུ་ལོར Michigan State University སློབ་ཆེན་ནང་དུ་རྡུལ་ཕྲན་གྱི་དངོས་ཁམས་རིག་པའི་ཐོག་འབུམ་རམས་པའི་བསླབ་པ་མཐར་སོན་བྱུང་ཡོད་འདུག། ཉེ་ལམ་བཞུགས་སྒར་དུ་བསྐོང་ཚོགས་གནང་བའི་ཚན་རིག་དང་ནང་པའི་མཁས་པའི་དབར་གྱི་བགྲོ་གླེང་ཐོག་ཚན་རིག་པའི་ངོ་བོ་ཐོག་ནས་མཉམ་ཞུགས་ཀྱིས་ཚད་རྡུལ་དངོས་ཁམས་རིག་པ་དང་སྣང་གནས་བར་གྱི་འགལ་ཟླའི་སྐོར་གཏམ་བཤད་གནང་ཡོད་པ་དེས་ནང་པ་དང་ཚན་རིག་གི་བགྲོ་གླེང་ཐོག་སྔར་དང་མི་འདྲ་བར་ནུབ་ཕྱོགས་ཀྱི་ཚན་རིག་པ་ཙམ་མིན་པར་བོད་མིའི་ཚན་རིག་པ་ཚོ་མཉམ་ཞུགས་ཀྱིས་རིག་གནས་འཕེལ་རྒྱས་ཀྱི་བྱ་གཞག་ཐོག་ལ་ལེགས་སྐྱེས་འབུལ་བར་ངོས་འཛིན་བྱེད་ཀྱི་འདུག། ད་སོ་སོ་ཡིན་པ་ཡིན་ན་ཅིག་ད་ཚན་རིག་ཕྲ་ལ་མཐུན་པའི་བྱེད་ལུགས་བྱས་ཡོད་རེད་བ།

ང་རང་ཐོབ་པ་དེ་དཔེ་བསོད་ནམས་ཆེན་པོ་ཡི་དྲན་པ་འདུག། འབུམ་རམས་པ་བསྟན་འཛིན་རབ་དགའ་ལགས་ནི་ཆུང་དུས་ནས་ཚན་རིག་དང་དངོས་ཁམས་རིག་པའི་ཐོག་ལ་དོ་དབྱིངས་ཡོད་མཁན་བཙན་བྱོལ་བའི་མི་རབས་གསར་པ་ཞིག་ཡིན་པ་དང་རང་གི་ཁྱིམ་ཚང་ལ་གོང་ཞུས་ཕྱི་རྒྱལ་གྱི་སློབ་གྲྭ་ཆེན་མོ་དེ་དག་ནང་འགྲིམ་ཐུབ་པའི་དཔལ་འབྱོར་གྱི་ནུས་པ་མེད་ཀྱང་གཙོ་བོ་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་དང་ཚོགས་སྡེ་གཞན་ཁག་གི་རྒྱབ་སྐྱོར་ལ་བརྟེན་ནས་བྱུང་བ་ཞིག་ཡིན་པ་ངོས་འཛིན་གནང་གི་འདུག། ཁོང་གིས་ཚན་རིག་དང་དངོས་ཁམས་རིག་པའི་ཐོག་རིགས་གཅིག་རྐང་འཛིན་གྱི་སློབ་གཉེར་བྱེད་འགོ་བཙུགས་པའི་སྐབས་ནང་ཆོས་དང་བོད་ཀྱི་སྐད་ཡིག་སྦྱོང་རྒྱུའི་ཐད་དོ་དབྱིངས་ཆེན་པོ་སླེབས་ཡོད་འདུག།
ང་རང་འདྲ་བོ་ཅིག་ཡིན་པ་ཡིན་ན་ད་ལྟ་ཅིག་བོད་སྐད་ཁྲ་ལ་ཧྲིམ་པོ་བཤད་འདི་གོ་རེད་འདི་ཤེས་འདི་ང་ཞུ་ཅིག་སྔོན་མ་སློབ་གྲྭ་ལ་ཡོད་དུས་བོད་ཡིག་དེབ་དེ་འདྲའི་ཀློག་དེ་འདྲའི་བྱེད་ནས་ཡིན་ཡོང་ཅོག་ཅིག་མེད་ཆོག་ཅིག་བལྟས་པས་ན་ང་ཨ་རིར་འགྲོ་ཅིག་བོད་ཡིག་ཡར་རྒྱས་བྱེད་ཅིག་རོ་འདི་མཁྱེན་ཚོར་དོ། འདི་འགྲོ་བའི་རྒྱུ་མཚན་ག་རེ་ལབ་པ་ཡིན་ན་ང་རང་རང་བཞིན་གྱིས་ནང་ཆོས་ཀྱི་ལྟ་གྲུབ་དང་དཔེ་ཆ་འདི་ཚོ་སློབ་བྱེད་འདོད་པ་ཡོད་རོ། ཨ་ནི་འདི་འདྲའི་བྱེད་ནས་སློབ་ཁྲིད་བྱེད་ཨ་ནི་ཅིག། ཨ་ལེ་སྔོན་ལ་དང་པོ་འགོ་བཙུགས་མར་བལྟས་དཀའ་ལས་བརྒྱབ་བྱས་གཅིག་གཅིག་གཅིག་དཔེ་ཆ་གཅིག་ཀློག་གཉིས་ཀློག་བྱེད་རང་བཞིན་གྱིས་བརྡ་ཆད་དང་ཐ་སྙད་དུ་བཞག་ཡོང་གི་འདུག་ཨ་བེད་སྤྱོད་བཏང་བེད་སྤྱོད་བཏང་ཨ་གོམས་གཤིས་ཀྱི་ཆ་ཡ་ཆེ་དོག་དེ་ཚོ་ངས་ལྟ་གྲུབ་ང་རང་ལྟ་གྲུབ་སྤྲོ་བ་ཡོད་ཙང་ལྟ་གྲུབ་ཀྱི་ཆ་ཡི་ནང་ཆོས་དེ་གླེང་དེ་ནང་ལ་སྐད་ཡིག་དེ་རང་བཞིན་གྱིས་སླེབས་ཀྱི་འདུག། གཞན་ཡང་ཁོང་ལ་མ་འོངས་པར་ཡང་མུ་མཐུད་ནས་དངོས་ཁམས་ཚན་རིག་དང་འབྲེལ་བའི་ཞིབ་འཇུག་གི་ལས་དོན་ཐོག་ལ་ཡང་ནུས་པ་གོང་མཐོར་གཏོང་རྒྱུ་ཡི་འདུན་པ་ཡོད་པ་མ་ཟད་ཞོར་དུ་བོད་མིའི་སྤྱི་ཚོགས་ཁྲོད་ཤེས་ཡོན་དང་ལྷག་དོན་དུ་ནང་ཆོས་དང་ཚན་རིག་སོགས་དང་འབྲེལ་བའི་ལས་དོན་ཁག་ལ་ཡང་ཞབས་འདེགས་ཞུ་རྒྱུའི་ཆོད་སེམས་བརྟན་པོ་ཡོད་པ་གསུངས་ཤིང་བོད་ཀྱི་ན་གཞོན་ཚོས་ནང་ཆོས་ལ་སློབ་གཉེར་གནང་བ་ཡིན་ན་སྤྱི་སྒེར་ཚང་མར་ཕན་ཐོགས་ཡོད་པ་རང་གི་མྱོང་བ་དང་སྦྲགས་ཏེ་འགྲེལ་བརྗོད་གནང་བྱུང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་ནང་བོད་མི་སྒྱུ་རྩལ་བ་འབའ་པ་ཚེ་རིང་རྡོ་རྗེ་ལགས་ཀྱིས་ཉེ་དུས་རྒྱ་གར་ལྷོ་ཕྱོགས་ཏཱ་མིལ་གྱི་གློག་བརྙན་ཌི་མོན་ཊེ་ཀོ་ལོ་ནི་ཞེས་པའི་ནང་བོད་པའི་གྲྭ་པ་ཞིག་གི་ཚུལ་དུ་འཁྲབ་སྟོན་གནང་བ་དེའི་མྱོང་ཚོར་དང་འབྲེལ་ཡོད་སྐོར་བཀྲ་ཤིས་དབང་ཕྱུག་ལགས་ཀྱིས་ཁོང་ལ་གནས་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང།
རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།
དེ་རིང་ང་ཚོའི་ལས་རིམ་འདི་ཐོག་ལ་ད་ལྟ།

ཟློས་གར་གྲོགས་པོ་ཟླ་རྒྱལ་བསོད་ནམས་དཔལ་འབྱོར་ལགས། ཁོང་གིས་ང་ལ་ཡང་ཡིག་ཆུང་ཅིག་ཞོགས། འདི་འདྲས་ཞིག་དེ་བ་གྲྭ་པ་འདི་འདྲ་མང་པོ་ཞིག་ལྟ་གི་འདུག་དེ་བ་ལ་ཡང། འདི་ནང་ནས་གྲྭ་པ་གཅིག་གི་མི་སྣ་འདི་གལ་ཆེ་ཅིག་འཁྲབ་དགོས་ཀྱི་ཡོད་ས་རེད་ཁྱེད་རང་གི་དེ་ལོ་ཚད་ད་ཏག་ཏག་བྱེད་ས་རེད་གཟིགས་དང་གང་ཟེར་ན་ཁོ་རང་གིས་འདི་བརྙན་དེ་ཟླ་བ་ཕྱི་ཟླ་ལྔའི་རྡ་རམ་ས་ལ་ལ་ཡང་ང་ཚོ་པཱ་ལགས་ཀྱི་གཏམ་བརྗོད་ཉིན་མོ་དང་པོ་དེ་ལ་གཟིགས་འབུལ་དེ་གཟིགས་པ་རེད་ཁོ་རང་གིས་འདི་ནང་ལ་ངས་འཁྲབ་པའི་སྐབས་ཀྱི་ང་འདི་ནང་ཡང།

ད་ལྟ་ར་ག་རེ་ཡོད་པ་དེ་དེ་འདྲ་ཞིག་པར་ཞིག་བརྒྱབ་བྱས་ཐུང་ཐུང་ཞིག་སྐར་མ་གཅིག་ཟེར་བ་ཞིག་བསྐུར་རོགས་བྱེད་ཟེར་གྱི་འདུག་ཁོང་ཚོས་ཡ་ད་འཁྲབ་གློག་བརྙན་འཁྲབ་ཁྲིད་གཙོ་བོ་ད Director ཟེར་བ་ཁོ་རང་གིས་ཅིག་བལྟ་འདོད་ཡོད། ཨ་འདི་ཉིན་མོ་དེ་ང་བལྟ་བའི་ཡ་རྡ་རམ་ས་ལ་ཡོད་པ་བྱས་ཨ་ནི་གཏམ་བརྗོད་དེ་འཁྲབ་འདོད་རེད་གཏམ་བརྗོད་ནང་ང་དེ་གྲྭ་པ་ཞིག་ཐོན་འདོད་རེད་འདི་ག་གྲྭ་པའི་གྲྭ་ཆས་དང་ཆ་ཚང་ཡོད་འདི་སྐབས་ལ་ཨ་འདི་འདྲ་ཞིག་མགྱོགས་མགྱོགས་སྐར་མ་ལྔ་ཙམ་ཅིག་ཕར་ཕྱིན་ལ་ཕྱི་ལོགས་བྱེད་ཅིག་པར་ཞིག་ལེན་ཕར་བཏང་བ་ཡིན་ཨ་དེ་འདྲའི་རྗེས་ལ་ཡག་ཁོ་ཚོས་ལམ་སང་ཆུ་ཚོད་གཅིག་གཞུག་ལ་ཡག་ཚུར་ལན་འབྱོར་སོང་ཁྱེད་རང་ཡག་པོ་ཞེ་ཅིག་འདུག་ང་ཚོ་དགོས་མཁོ་ཡོད་པའི་མི་དེ་དག་ལྟ་རོགས་ཅིག་ཁྱེད་རང་ལ་ཡ་མཚང་དེ་བཞག་ནས་ཁྱེད་རང་དུས་ཚོད་སྟོན་ཟེར་ར་ཟེར་བྱས་འདུག་ཟེར་ང་ཚོ་ད་ཅི་འདྲ་མི་འདྲ་བྱུང་བ་རེད། འོ་འདུག་ཟེར་ད་ག་བྱས་ཐ་མ་དེ་ཁོ་ཚོས་དུས་ཚོད་ཐུང་ཐུང་ཞིག་ལ་ཐག་ཆོད་བཞག་མི་གཅིག་ཁོ་རང་ཚོ་དགོས་ཡ་སྦྱོར་བ་མི་སྣ་འདི་ནང་གཅིག་ཁོ་རང་ཚོ་མི་གཙོ་བོ་གཅིག་དགོས་ཡ་ཅིག།

འདི་ཡིན་དུས་ད་གློག་བརྙན་གཉིས་པ་འདི་ཁོང་ཚོས་ཀྱི་གདོན་འདྲེ་འདི་ཡི་རྣམ་ཤེས་དང་དེ་འདྲ་གི་ད་བཏུལ་བའི་ཆེད་དུ་ནི་བོད་ནས་ཅིག་དགོན་སྡེ་ཁག་ཅིག་ལ་ཡང་སྐྱབས་སྐྱབས་འཇུག་ཞུས་བྱས་ནས་དེ་ཀྱི་ཕ་ནས་ཚུར་ཅིག་བཀྲུག་མ་དང་དེ་འདྲ་ཅིག་འདོད་པ་ཁོ་རང་ཚོ་དེ་བ་ལས་འབྱོར་བའི་ཀྱི་ལོ་རྒྱུས་དེ་འདྲ་ཅིག་བསྟན་གྱི་འདུག་དེ་ན་ཐུང་ཐུང་ཅིག་ད་དེ་ན་ང་ཚོ་སླེབས་ཏེ་དེ་སླེབས་སྟངས་དེ་འདྲ་འདྲ་བོ་ཞིག་རེད་སྒྲུང་དེ་དེ་ནང་ལ་ཡང་སྒྲུང་དེ་ནང་ལ་སྒྲུང་གཉིས་པ་དེ་ནང་ད་ལྟ་སྒྲུང་དང་པོ་དེ་གཟིགས་བས་ན་རྣམ་པ་ཚོས་ད་གཟིགས་ཡ་ཡི་འདུག YouTube སྒང་ལ Demonte Colony ཟེར་བས་ཟེར་བས་ནང་ལའང་འདི་འདྲ་ཅིག་རེད་ཤག།

དེ་ཡིན་དུས་ད་སོ་སོ་ཡིན་ན་དེ་ན་དོན་བྱ་དེ་ཆུང་ཆུང་ཞིག་ད་ཡོད་རེད་ང་ཚོ་བོད་པ་མང་པོ་ཡོད་དེ་ན་དེ་ན་ཚང་མ་རྒྱ་གར་སྐད་རྒྱབ་ཀྱི་ཡོད་རེད་སྐད་དེ་དེ་ཚོར་བྱས་ད་ད་རེས་ཀྱི་གློག་བརྙན་འཁྲབ་པའི་དེ་རྒྱ་གར་ལྷོ་ཕྱོགས་ཀྱི་གློག་བརྙན་ཡིན་ཙང་ཨ་ལྷོ་ཕྱོགས་ནང་ནི་ཡང་ཁོང་ཚོ་སྡེ་ཚན་འགའ་ཤས་ཤིག་འདུག་ཨ་ཀར་ན་ཊ་ཀ་དང་མ་ལ་ལི་དང་ཏ་མིལ་ནཱ་ཌུ་ཟེར་བྱས་ད་ད་རེས་དེ་ང་ཚོས་འཁྲབ་པའི་དེ་ཏ་མིལ་ནཱ་ཌུ་ཟེར་ཡ་གི་མངའ་སྡེ་དེ་གི་གློག་བརྙན་དེ་ཚོ་ཚན་པ་དེ་རེད། དེ་ཡིན་དུས་ཏ་མིལ་གྱི་སྐད་ནང་ལ་ང་ཚོས་སྐད་ཆ་བཤད་ཚང་མ་དེ་ན་འཁྲབ་མཁན་སུ་ཡིན་ན་ཚང་མ་ད་ག་རང་རྒྱབ་ཀྱི་ཡོད་རེད། ཨ་ནི་ང་ཚོ་བོད་པའི་གི་ད་གྲྭ་པ་དང། མི་སྐྱ་དེ་འདྲ་ཁ་ཤས་ཞིག་འཁྲབ་མཁན་དེ་ན་ཚང་མ་ལོག་སྐད་ཆ་བཤད་ཡ་ཡོད་ན་ཚང་མ་ཏ་མིལ་ནང་རྒྱབ་ཀྱི་ཡོད་རེད་དེ་ཡིན་དུས་ང་རང་ལ་འདྲ་བོ་བྱེད་ན་ད། སྐད་ཆ་གི་དོན་དག་ཁྱོན་ནས་ཧ་གོ་གི་མེད་ན་ཡང་སྐད་དེ་དེ་འདྲས་སློབ་སྦྱོང་ད་བྱེད་དགོས་ཡ་འདྲ་བོ་ཆགས་སོང་ཨ་དེ་ཡིན་དུས་འཁྲབ་པའི་སྐབས་ལ་ཡ། ཨ་ནི། ཚིག་དེ་སོ་སོས་གང་བཤད་པ་དེ་སྦྱང་བཞག་པ་དེ་དེ་ན་རྒྱབ་བྱས་ད་གང་བྱས་ད་ད། གློག་བརྙན་དེ་ཁོ་ཚོས་ད་ལྟ་ད་ཕྱོགས་བསྒྲིགས་བྱས་པའི་སྐབས་རང་ཡིན་ཟེར་གྱི་འདུག་ཁ་རྩང་ངོ་ནས་ཇི་འདྲ་ཇི་འདྲ་དགོས་པ་ཆ་ཤས་རེད་ད་ལྟ་དགོས་པ་དེ་འདྲ་ཁོ་ཚོས་ཚགས་ཡོད་སོང་མ་རེད་སྤྱི་ཟླ་བཅུ་གཉིས་ལ་ཡ་ད་ཁོ་ཚོ་ད་རེས་འགྲེམས་སྤེལ་ཞུ་ཡ་གི་འཆར་གཞི་དེ་ཡིན་ཟེར་གྱི་འདུག་འདི་ལ་དོས་ད་རྗེས་མ་ཐོན་པའི་སྐབས་ལ་ཡ་ད་ནི་ག་འདྲས་ད་ཤེས་ཡོད་མེད་ད་ང་ཚང་མས་མཉམ་དུ་གཟིགས་ཡ་ཡོང་གི་རེད་བ་བ་འདི་འདྲའི་འདྲ་བ་ཅིག་ཡིན་འདི་ད་རེས་ད་ནི་གཉིས་པ་དེ་ད་གློག་བརྙན་དེ་ཚོས་མི་འདྲ་མི་འདྲ་གློག་བརྙན་ཚང་མའི་གི་དེ་ག་རེ་ཟེར་རེད་འཁྲབ་པའི་སྐོར་ལ

དེས་ཅི་ཐག་ཅིག་བག་ནོར་བས་ཚུར་ལེར་ཞལ་ཕྱི་ལོགས་ཅིག་འདི་འདྲས་ཅིག་ལས་ལྟ་བ་ཅིག་མེད་ཟེར་གྱི་བསྡད་པས། ད་འདི་འདྲ་ཡིན་བྱས་ཁོར་ཡུག་དེ་ནང་ལ་རྒྱ་གར་རང་ནང་ལ་ཡིན་དུས་ཙམ་པ་ནི་ལས་ཀ་བྱེད་མཁན་ཚང་མ་ལོག་ཁོ་རང་ཚོའི་མི་རེད་ཤག་ཏ་མིལ་ནཱ་ཌུ་རང་གི་འཁྲབ་ཁྲིད་བྱེད་མཁན་དང། པར་ཆས་ལེན་མཁན་དང་ཚང་མ་ལོག་ལས་ཀ་བྱེད་མཁན་ལས་རོགས་ཚང་མ་རྒྱ་གར་རང་ཏ་མིལ་རང་གི་མི་རེད་ཤག་དེ་ལྟ་དུས།

ད་གཞན་པ་ཡང་གློག་བརྙན་ཚན་པ་ཆེན་པོ་ཚོས་ནི་སྔོན་ནས་འཆར་གཞི་བལ་དང་ཟླ་བ་མང་པོ་ཉིད་འཆར་གཞི་བསྒྲིགས་ཨ་ནི་འཆར་གཞི་བསྒྲིགས་ཡོད་པ་ནང་བཞིན་དེའི་འཆར་གཞི་བསྒྲིགས་པའི་སྒང་ལ་མི་བདེན་གྱི། གནད་ཡོད་ཀྱི་མི་སྣ་ཁོ་རང་ཚོ་དང་བསམ་བློ་བཏང་བྱས་ཚང་མས་སེམས་བློ་གཅིག་སྤུངས་ཀྱང་གཏན་འཁེལ་བ་དེ་ཁོ་ཚོས་ནམ་སང་ཐ་མ་སྐལ་མཚམས་སྐལ་མཚམས་ལ་འགྱུར་བ་དེ་འདྲ་གཏན་ནས་མི་འདུག་ག་ཁོ་འཆར་གཞི་ཁོ་རང་འགྲོ་ཡ་གི་རང་འགྲོ་ཡ་ཆོས་ཆོས་འགྲོ་ཡ་བདེ་པོ་ཡ་ཆགས་བསྡད་ཡོད་རེད་བ་འཆར་གཞི་དགོས་པ་འདྲ་ཞིག་ལས་ཀ་གྲ་སྒྲིག་བྱས་ཡོང་དུས། ད་ལྟ་ལྷོ་ཕྱོགས་ཀྱི་འདི་ལ་ཡང་འདི་འདི་འདྲའི་ར་ཞིག་མི་གཅིག་གིས་ད་ག་བ་སྐྱེལ་སྐྱེལ་འདྲ་བོ་ཞིག་རེད་ཤག

ཁོ་ཚོས་དེ་དཔེ་ཚིག་རིང་པོ་དེ་འདྲ་འདུག་ཨ་ཚིག་གྲུབ་དཔེ་རིང་པོ་དེ་འདྲ་རེད་ཤག་ཚེ་ཕྲ་མིན་ཁོ་རང་ཚོ་སྐད་ཤོད་དུས་སོང་བ་ང་ཚོ་ལ་ཡང་ཚིག་དེ་རྡོག་རྡོག་དྲག་པོ་ཞོ་དེ་འདྲ་འདུག་ང་ཚོ་ད་ནམ་རྒྱུན་ཁ་ལ་དམིགས་བསལ་ང་ལྷོ་ཕྱོགས་ལ་བསྡད་མེད་ཙང་ཚིག་ཚང་མ་གསར་པ་རེད་ཤག། འདི་ཏོག་ཙམ་ཁ་ལ་གོམས་མེད་ལ་ཏོག་ཙམ་དཀའ་ལས་འདྲ་ཞིག་འདུག་འདྲ་སོ་སོས་ཀྱི་པད་མ་ནི་དོན་མཐུན་ན་ཞིག་དོན་བྱས་ཉི་མ་གཉིས་གསུམ་སྔོན་ལ་ཡང་སྦྱོང་བརྡར་འདྲ་བོ་བྱས་ཁ་ལ་ཏོག་ཙམ་ཚིག་གོ། བདེ་བོ་འདྲ་ཞིག་ལྕེ་ལ་བདེ་བོ་འདྲ་ཞིག་བཟོ་དགོས་འདུག་ག། འདི་རེད་འདི་འདི་འདི་དཀའ་ལས་ཏོག་ཙམ་འདུག། ད་ཡིན་ན་ཁོ་རང་ཚོས་ཀྱིས་པར་རྒྱབ་པའི་སྒང་ལ་གཙོ་བོ་དེ་ད་གཙོ་བོ་ང་ཚོའི་སྐད་དེ་ད་བཞག་གི་ཡོད་ས་མ་རེད་རྗེས་མ་ཁོ་ཚོས་ཀྱིས་ད་ཁོ་རང་ཚོས་ཀྱི་སྐད་སྐད་བསྒྱུར་པ་དེ་སྒྱུར་མཁན་ཡག་པོ་དེ་འདྲས་ཀྱིས་ད་ད་བསྒྱུར་གི་ཡོད་ས་རེད་ང་ཚོའི་སྐད་དེ་ད་འདྲ་འདྲ་འདི་འདྲ་ཞིག་ལབ་ཀྱི་འདུག་བ་ལ་འདུག་སེ་ཅེས།

འཁྲབ་སྟོན་མང་པོ་ཞིག་གནང་གི་ཡོད་རེད་ད་ལྟ་གློག་བརྙན་ནང་ལོགས་ལ་ད་མི་ཟེར་རེད་པ་ཞིག་དང་པོ་འགོ་ཚུགས་སྟངས་དེ་ག་རེ་འགོ་ཚུགས་པ་རེད་ཡ་ད་ལྟ་དཔེར་ན་ཟློས་གར་གྱི་སྒྱུ་རྩལ་ཐོག་ནས་ཕར་ཡ་འདི་པ་རུ་དེ་ཅིག་དུས་ཚོད་ཡོད་པ་འདི་ག་འདྲ་འཕོ་ལེན་འདྲ་པོ་འདི་ག་འདྲ་བྱུང་ཡོད་ན་ཨ་འདི་ཨ་འདི་ཕར་ཅིག་ཕྱི་བཤིག་འདྲ་ཞིག་རྒྱབ་བྱས་ཕར་ཅིག་བསྐྱར་ཞིབ་བྱས་ཡོང་ན་ག་འདྲ་འདྲ་པོ་ཞིག་མཐོང་གི་འདུག་ལོ།
ད་གློག་བརྙན་འཁྲབ་པའི་འདི་ལྟར་ད་རྡ་རམ་ས་ལ་ལ་ཡང་ང་ཟློས་གར་ཚོགས་པའི་ནང་ཡོད་བསྡད་པའི་སྒང་ལ་ཡ། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ནང་ལ་ཡ་ད་གློག་བརྙན་བོད་པའི་ད་བོད་པའི་གི་སྒྲུང་དང་འབྲེལ་བ་གི་གློག་བརྙན་བཟོ་ཡ་འདི་འདྲ་ཆེན་པོ་འདི་འདྲ་ད་ལས་ཅིག་འདུག་ཅིག་ཁྱབ་ཅིག་ཡར་ལངས་སོང་ཨ་ད།
ལོ་བདུན་ཟེར་ཡ་བཟོ་འདྲ་དང་སྐུ་མདུན་ཟེར་ཡ་བཟོ་འདྲ་དང་ད་ང་གྲྭ་པ་མིན་ཟེར་ང་རང་བོད་པ་རང་གི་གློག་བརྙན་ཟུར་ཉའང་གྲྭ་པ་མའི་ཟས་ཟོས་ལ་དང་འབྲས་མིང་ལྷ་ས་ཟས་རོ་དང་དེ་ཚོ་ད་བཟོ་འགོ་བཙུགས་སོང་བ་དེ་ལོ་དེ་བ་དེ་དུས་ཡིན་སྐབས་དུ་དེའི་སྐབས་ལ་ད་ང་ཚོ་མང་པོ་ཅིག་ལ་ཡང་གློག་བརྙན་བོད་པའི་གློག་བརྙན་བཟོ་མཁན་དུ་དག་དུ་དག་ལ་དུས་ཚོད་བཞེས་ལེ་ཨ་ནི་རྡ་རམ་ས་ལ་དེ་ཚོ་ཚང་མ་ལོ་རྡ་རམ་ས་ལ་སླེབས་སོང་བ་ད་ལྡི་ལི་ནས་བོད་པ་ཡོད་ས་ཚང་མ་ལ་མི་འཚོལ་ག། འོ་དེ་འདྲ་ཅིག་ལ་ཡག་ད་ང་རང་སྟབས་ཡག་ག་ཅིག་ལ་ཟློས་གར་བསྡད་པའི་སྐབས་ལ་དགུ་བཅུ་གོ་བདུན་ཟིན་དུ་ང་ག་ལ་བ་ཙམ་ཟློས་གར་ནང་ལ་འདྲ་བྲོ་བ་རྒན་པ་ཆགས་ཚར་ཡིན་དུས་དེ་དག་སོ་སོའི་འཁྲབ་པའི་སྦྱོང་བརྡར་བྱས་མིན་ན་མ་གཏོགས་ཚང་མ་ལོ་སོ་སོའི་སློབ་སྦྱོང་འདྲ་བོ་ཅིག་བྱས་ཨ་ནི་འཁྲབ་པའི་སྐབས་ལ་ཕྱི་རྒྱལ་ཁག་ལ་ད་གཙོ་བོ་ང་ཚོ་ཟློས་གར་ཡིན་པའི་སྐབས་ལ་ལྷ་མོ་བོད་ཀྱི་ལྷ་མོའི་གཞུང་འཁྲབ་པ་རེད་གཏམ་བརྗོད་འཁྲབ་པ་རེད་ཨ་ནི། སྲོལ་རྒྱུན་གྱི་གཞས་སྣ་ད་ལུང་ཚན་ཚང་མས་ཀྱི་གཞས་ཞབས་བྲོ་ཨ་ནི་རོལ་ཆ་དེ་གི་ཚང་མ་ང་ཚོ་བཏང་བྱས་ད། བོད་མཚོན་པ་ཅིག་ང་ཚོས་ཕྱི་རྒྱལ་ལ་འགྲེམས་སྤེལ་ཞུ་བའི་གོ་སྐབས་མང་པོ་ཕྱིན་ཡོད་པའི་དུས་ཚོད་ཅིག་རེད་ཡིན་ན་ཡང་ང་རང་ཟློས་གར་བསྡད་པའི་སྒང་ལ་དམིགས་བསལ་གྱིས་ང་ལ་ཡང་ཟློས་གར་གྱི་སྒྱུ་རྩལ་བ་གཞན་པ་དང་ཏོག་ཙམ་མི་འདྲ་བ་དེ་ང་གཏམ་བརྗོད་ཀྱི་ཐོག་ལ་ཡང་ཟློས་གར་ཡོད་དུས་ནས་ཏོག་ཙམ་དབྱིངས་འདྲ་ཅིག་རང་བཞིན་སླེབས་པའི་སྐབས་ཅིག་དེའི་སྐབས་ལ་གཏམ་བརྗོད་ཟློས་གར་གྱི་གཏམ་བརྗོད་ག་འདྲའི་བརྗོད་ན་ཡང་དེ་མང་ཆེ་ན་སོ་སོ་འདི་ནང་ལ་ཡང་འགན་འཁྲབ་པའི་འགན་ཅིག་ཁྲ་འཁྲབ་པའི་གོ་སྐབས་རང་འདི་འདྲའི་ཆེད་དུ་མི་སྐྱིད་ལ་ཡང་འཁྲབ་ཐུབ། འཁྲབ་པའི་སྐབས་ལ་ཡང་མི་མང་གི་དགའ་མོས་གང་ལ་གང་འཚམ་ཐོབ་དེ་ངེད་འགྲོ་ཞིག་དམ་བསགས་བསྡད་པ། ཨ་འདིའི་སྐབས་ལ་ཡང་ད་གློག་བརྙན་འདི་ཚོ་བསྒྲིགས་ཏེ་མི་འགྲོ་གདམས་པའི་སྐབས་ཤིག་ཁེལ་དུས་ཨ་ནི་ང་ཚོ་ད་འདེམས་སྒྲུག་ནང་ལ་ཕར་སོ་སོའི་ཀྱི་དབྱིངས་ཡོད་ཙང་ཕར་ཕྱིན་རྗེས་ཨ་ནི་ཅིག་ག་རེ་ཟེར་དགོས་རེད Audition ཟེར་བ་ད་ཁོང་ཚོ་འདེམས་འདེམས་སྒྲུག་ནང་ཇི་སྙེད་བདུན་ཕྱིན་རྗེས་ང་སོ་སོས་རྒྱུགས་སྤྲད་འོ་ན་མར་སོང་ནས་རྒྱུགས་སྤྲོད་རོགས་བྱེད་ལབ་བྱས་པ་རེད་ཨ་ནི་དེ་དུས་ད་ང་གློག་བརྙན་འཁྲབ་པའི་ཆེད་ནང་ལ་ཕལ་ཆེར་སྐུ་མདུན་ནང་ལ་ང་ཚོ་རྒྱུགས་སྤྲོད་དེ Audition ཕྱིན་པས་འདི་ནང་དུ་དོན་ཆ་ཆེ་དེ་རག་མ་སོང་བྱས་ནས་ང་ཚོ་རྡ་རམ་ས་ལ་ནས་ཟློས་གར་རང་ནས་མི་འགའ་ཞིག་རག་པ་རེད་ད་ཡིན་ན་ཡང་ང་ཚོ་དེ་སྐབས་ལ་ཡག་ཤོས་དེ་ལ་གློག་བརྙན་འཁྲབ་ས་རང་ལ་ཉི་མ་བཅུ་གཅིག་བསྡད་ཡག་བྱུང་སོང་མོ་རོ་ཀོ་ལ་ཟློས་གར་གྱི་ཚོགས་པ་མཉམ་དུ་ང་ཚོ་འཁྲབ་སྟོན་ཨ་ད་འདི་ནང་དོན་ཆ་བྱོས་རེད་ད་སྐུ་མདུན་ནང་སྐུ་མདུན་གྱི་གློག་བརྙན་གཟིགས་པ་ཡིན་ན་ཆབ་མདོ་ལ་ཡག་ཆབ་མདོ་ཤོར་སོང་ཟེར་སྐབས་ལ་ལན་འདི་ལྷ་ས་ལ་ཡག་ཞོ་སྟོན་ཚུགས་བསྡད་ཡག་སྐབས་ཀྱི

བོད་པའི་སྤྱི་ཚོགས་ནང་ལོགས་ལ་སྒྱུ་རྩལ་བ་ད་ཟློས་གར་ནས་ཐོན་པ་ཡོད་རེད་ཡང་སོ་སོ་སྒེར་གྱི་འདོད་པ་ཡང་དོ་དབྱིངས་བྱས་བྱས་གནང་མཁན་དེ་འདྲ་ཡོད་རེད་གང་ལྟར། ག་དུས་ཡིན་ནའི་འགག་རྩ་གཅིག་དེ་ད་ད་ལྟ་དཔེ་ཉུང་ཤས་ཤིག་མ་གཏོགས་དེ་ལམ་ལྷོང་ལྡན་པ་མི་ཚེ་གང་ཚང་ཨ་ནི་སྒྱུ་རྩལ་གྱི་ཐོག་ནས་ལྟོ་གོས་བཙལ་ཟེར་ཡག་དེ་ཁག་པོ་ཡོད་རེད་ཟེར་ཡག་དེ་ད་ཡོངས་གྲགས་འདྲ་བོ་ཞིག་རེད།

ག་རེ་ཟེར་ང་རང་གི་ད་རྒྱབ་རྟ་ས་རེ་དང་པོ་དེ་ང་རང་སློབ་གྲྭ་ལ་བསྡད་ཡོད་ང་རང་གཞི་རིམ་སློབ་གྲྭ་འགྲིམ་པའི་སྐབས་ལ་ཡ་སོ་སོའི་འཛིན་གྲོགས་འཛིན་གྲོགས་དེ་ཚོ་མཉམ་དུ་ནང་ལ་ཡ་ད་སུ་ལྟ་ཡོད་དེ་མང་པོ་ཆེ་ཁ་སི་ང་ལས་སློབ་སྦྱོང་ཡག་ག་འགྲོ་རྐྱང་རྐྱང་ཡོད་དེ་སོ་སོའི་མིག་ལྟོས་བྱེད་ས་གནས་བསྡད་ཡོད་འཛིན་གྲོགས་དེ་འདྲ་ནང་ལ་ཨ་ཆེ་ཁ་སི་ང་རང་འདྲ་བོ་འདྲ་བོ་དེ་འདྲ་རེད་ད་ཡིན་ནའི་ད་ལྟ་དུས་ཚོད་ལོ་སུམ་ཅུ་ཞིག་གཞུག་ལ་ལྟ་ཡོང་དུས་ངས་འཛིན་གྲོགས་སློབ་སྦྱོང་ཡག་ག་ད་མིག་ལྟོས་བྱེད་ས་དེ་ཚོ་ད་ལྟའི་གནས་སྟངས་ག་བར་ལྟ་དུས་ཙམ་པ

ད་ལྟ་གློག་བརྙན་འཁྲབ་སྟོན་གནང་ཡག་དང། སྔ་མོ་རྣམ་པ་ཚོས་ད་ལྟ་དགུ་བཅུ་གོ་གྲངས་ནང་དང་ཚེ་རིང་ལགས་དང་པོ་འགོ་ཚུགས་གནང་དུས་དགུ་བཅུ་གོ་གྲངས་ནང་འདྲ་བོ་རེད་དེ་དུས་ཙམ་པ་ཧ་ལམ། གཅིག་པར་ཆས་ཡོད་པ་ཡིན་ནའི་དཀོན་པོ་འདྲ་བོ་ཞིག་རེད་དེ་དུས་ཙམ་པ་འཕྲུལ་ཆས་ཀྱི་ཐོག་ནས་ཞེ་པོ་ཅིག་དར་སྲོལ་ཡོད་མ་རེད་ད་དེང་སང། དེ་མི་ཚང་མའི་ལག་པ་ལ་ཡང་ཁ་པར་རེ་འཁྱེར་བྱས་ད་གང་ད་གློག་བརྙན་འཁྲབ་མཁན་དང་གཞས་འཁྲབ་མཁན་དང་སོ་སོ་སུ་གཅིག་བཟོས་བསྡད་མཁན་དེ་འདྲས། བ་ཆུང་ཆུང་ཆུང་ཆུང་མང་པོ་མཐུན་རྐྱེན་མང་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་འདྲས་ཅིག་གི་དུས་ཚོད་ལ།

འཆར་གཞི་ཡག་པོ་དེ་འདྲ་ཡོད་ན་ད་ང་ཡ་ད་ཁྱོན་ནས་མི་ག་འདྲ་ཅིག་གིས་ཚུར་ཅིག་འབྲེལ་བ་བྱས་སོང་འདི་ལ་མིན་ཟེར་ཁྱོན་ནས་ཞུ་གི་མེད་ཡིན་དང་ཡིན་ཟེར་ལ་ད་སོ་སོས་ངོས་འདི་ལ་དབྱིངས་ཡོད་པ་དང་སོ་སོས་ནུས་པ་དེ་སྒྱུ་རྩལ་ལ་སྦྱངས་པ་སོགས་འདི་སྟོན་ས་ཅིག་ད་འདི་རེད་བསམ་བྱས་ང་གོ་སྐབས་དེ་དམ་འཛིན་བྱས་རྗེས་དུས་ཚོད་བེད་སྤྱོད་གཏང་གི་ཡོད་ལའང་ལ་ད་ང་ཚོ་དེང་སང་གི་འཕྲུལ་འཁོར་བེད་སྤྱོད་གཏང་ཡ་ཆུང་ཆུང་ད་ང་ཚོས་བཟོ་ཐུབ་ཀྱི་རེད་ད་ག་ཚོད་ཡོད་བཟོས་ན་འགྲིག་གི་རེད་བ་ལ་ད་ཡིན་ན་ང་ཚོ་གཉིས་འདུག་མཉམ་དུ་བཞག་ན་ཁྱད་པར་ད་འུར་བ་ཅིག་སྤུས་དག་ལོས་པར་ལེན་སྟངས་ཐོག་ནས་ར་པར་གྱི་སྤུས་དག།

བོད་པའི་སྤྱི་ཚོགས་ནང་ལོགས་ལ་ད་ད་གིན་གོང་དུ་ངས་དྲི་བ་བིག་སིས་ཞུས་པའི་ད་ད་སྒྱུ་རྩལ་དང་དེ་འདྲའི་ཐོག་ནས་མི་ཚེ་གང་ཙང་འཚོ་རྟེན་བཙལ་བྱས་སྡོད་ཕེར་མཁན་ད་ཉུང་ཤས་ཉུང་ཤས་རེད་ཁག་པོ་ཞེ་པོ་ཅིག་ཡོད་རེད་དཀའ་ངལ་ཡོད་རེད་ད་ཡིན་ནའི་ད་ལྟ་ཚེ་རིང་ལགས་ཁྱེད་རང་ཕེབས་ཡག་དེ་ཚོ་ད་ཁྱེད་རང་སོ་སོའི་གི་མི་ཚེ་ཞིག་གི་ད་ལོ་རྒྱུས་དེ་ཚོ་ང་ཚོ་བལྟས་པ་ཡིན་ན

ལྟ་དེ་ཡོད་དགོངས་དག་ཁྱེད་རང་དྲི་བ་གོང་དེ་ལ་ལྟ་ར་བཏང་སོང་ཨ་ནི་དེ་ལན་འདི་བྱུང་མི་འདུག་རེད་དེ་འདྲས་ད་སྒྱུ་རྩལ་གྱི་ལས་ཀ་མི་ཚེ་ཧྲིལ་པོ་བྱེད་མཁན་ཚང་མ་ལ་ལ་སྐུ་ངལ་འདི་དཔེར་དེ་ད་ད་ལྟ་གསར་བ་གས་མ་རེད་སྔོན་མ་ནས་ད་མི་ཐོག་མང་པོ་ནས་སྙན་མ་ཁེལ་བ་སྐད་གྲགས་ཆེན་པོ་ག་འདྲས་བྱུང་ཡིན་ན་ཁོང་ཚོའི་ལོ་རྒྱུས་ནང་བལྟས་པ་ན་ཚང་མ་དཔེ་དཔལ་འབྱོར་གྱི་ཐོག་ནས་དཀའ་ངལ་འཕྲད་བསྡད་པ་མི་ནང་མི་ཐོག་ནས་དཀའ་ངལ་འཕྲད་བསྡད་པ་ལོ་རྒྱུས་རྐྱང་རྐྱང་རེད་དོ་ཨ་མི་སྐད་གྲགས་ཆེན་པོ་འདི་འདྲ་མང་པོ་བྱུང་ཡོད་རེད་བ་ད་ང་རང་བོད་རིགས་ཆུ་ཚང་མ་རེད་སྐད་རྒྱལ་ཡོངས་ཀྱི་སྐད་གྲགས་ཆེན་པོ། རྩོམ་པ་པོ་ཡིན་ན་རེད། ཆབ་སྲིད་པ་ཡིན་པ་ན་རེད་སྒྱུ་རྩལ་བ་ག་འདྲས་ཡིན་ན་ཡང་ཚང་མ་ལ་གནས་སྟངས་གཅིག་པ་རེད། ད་དེ་ཡིན་དུས་ང་རང་ཏོག་ཙམ་སྟབས་ཡག་ནི་ད་ལྟ་བར་དུ་དུས་སྣེ་ཐོས་ཏེ། དང་པོ་དེ་སོ་སོ་ནང་མི་རང་གིས་ད་རྒྱབ་སྐྱོར་རང་རེད། སོ་སོ་ནང་མི་གིས་བཀག་འགོག་མེད་པར་བྱས་སོ་སོའི་འདོད་པ་ཡོད་པ་དེ་མུ་མཐུད་ནས་བྱེད་ཐུབ་ཀྱི་ཡོད་རེད། ཨ་ནི། སོ་སོའི་ངོས་ནས་ད། ཅིག་ཡང་ཡིན་ན་ཡང་ཅིག་ཐབས་ལམ་སྣ་ཚོགས་ཐོག་ནས་སོ་སོའི་སྒྱུ་རྩལ་སྣ་ཁ་ཁ་ཤས་ཤིག་དང་བོད་ཀྱི་སྲོལ་རྒྱུན་གྱི་གཞས་དང་ཞབས་བྲོ་ལྷ་མོ་རོལ་ཆ་དེ་ཚོ་ཤེས་ཀྱི་ཡོད་པ་སོང་ཙང་འདི་གཞི་ཨ་མ་འདི་གཙོ་བོ་འདི་བཞག་འདི་དེ་བ་ལས་སློབ་ཁྲིད་བྱེད་ས་རེད་འཁྲབ་སྟོན་ཞུས་ས་རེད་ཨ་ནི་ཡང་དེ་བ་ལས་ཡང་མཐོ་རིམ་སློབ་གྲྭ་དེ་འདྲའི་སྐབས་སྐབས་ལ་དེ་བ་ལས་ང་ཚོའི་ཁོར་ཡུག་གནས་ས་གནས་ཀྱི་ཡོན་ཡོན་དེ་བ་མཐོ་རིམ་སློབ་གྲྭ་ཆེན་པོ་དེ་འདྲ་དེ་ཚོ་ནང་ལ་ཡང་བཀའ་མོལ་ཞུ་བའི་གོ་སྐབས་དེ་འདྲའི་ཡོད་རེད་དེ་ཚོ་ཨ་ནི་ཡང་རེ་རེ་སྒྱུ་རྩལ་བ་གཞན་པ་མཉམ་དུ་ང་ཚོ་མཉམ་རུབ་ཐོག་ལས་ཀ་བྱེད་ཡ་དེ་འདྲའི་ཡོད་རེད་དེ་ཚོ་དེ་ནང་མཉམ་ཞུགས་ཞུས་ཨ་ནི་དེ་ནས

འཚོ་རྟེན་ཐོག་ལ་ཡང་ཡག་པོ་ཞིག་ཡོང་ཐུབ་པའི་སྒང་ལ་ད་དུང་སྤྱི་ཚོགས་ལ་ཕར་ཕན་སྐྱེད་སྒྲུབ་ཐུབ་ཡ་གི་དཔེར་ན། རྨིག་སྒོ་འདྲ་བོ་དང་ད་ལྟ་སྤྱིར་བཏང་ཁྱེད་རྣམས་ཚོ་ཕྱག་ལས་མང་པོ་གནང་གི་ཡོད་རེད་ད་དུང་རྨིག་སྒོ་འདྲ་བོ་འདྲའི་ག་རེ་ག་རེ་གཟིགས་ཀྱི་ཡོད་འགྲོ། སྒྱུ་རྩལ་བ་གཞན་པ་ཚོས་ག་རེ་གནང་དགོས་སྐོར་གོ་གི་འདུག་ག་ཡང་ཅིག་བརྒྱུད་ལམ་ཐོག་ནས་ཕྱག་ལས་གནང་མཁན་ཚོས་ཀྱི་དཔེར་ན་གློག་བརྙན་བཟོ་མཁན་ཅིག་ཡིན་ན་ག་རེ་བཟོ་ཐུབ་ཡ་ཡོད་རེད། ད་ལྟ་བར་དུ་བོད་བོད་ཀྱི་ལོ་རྒྱུས་མང་པོ་ཞེ་པོ་ཅིག་ལྟ། དེབ་དང་དེ་འདྲ་ནང་ལ་བསྡད་ཡོད་རེད་མ་གཏོགས་ཅིག་གློག་བརྙན་ནང་ལོག་ལ་ལྟ་ད་གྲངས་ཀ་བརྒྱབ་པའི་རེ་ཅིག་རེད་བ།

མི་ཁག་ཅིག་དང་ད་སྒྲུང་འབྲི་འདི་འདྲ་དེ་ཡོད་རེད། ཁག་ཅིག་དང་ད་བསམ་བློ་བཏང་འདི་ངས་འདི་འདྲ་ཡོད་རེད་དེ་ཚོ་ལམ་སང་ལམ་སང་འགྲུབ་ཡས་ཤིག་མ་རེད་དོ་སྒྱུ་རྩལ་ལས་ཀ་ཟེར་ཡས་དེ་དུས་ཚོད་རིང་པོ་འགོར་གྱི་འདུག་ཡང་འདི་འདྲ་ཅིག་ལག་པ་ལ་དེ་རྡོག་རྡོག་ཆགས་དུས་ཤིག་ནས་ཨ་ནི་ད་ང་འགྲོ་ཆེ་ན་ད་ང་སོ་སོ་སྒྱུ་རྩལ་ནང་ནས་ཅིག་གློག་བརྙན་འཁྲབ་ཡས་དང་གཏམ་བརྗོད་འཁྲབ་ཡས་ཀྱི། སྒྱུ་རྩལ་དེ་ང་རང་ད་ཉམས་མྱོང་རང་གི་ཐོག་ནས་ཅིག་བསྡད་ཤེས་ཀྱི་ཡོད་ཙང་ད་དེ་མི་ཉུང་ཤས་ཅིག་གིས་ད་སོ་སོ་དེ་འདྲ་ཨི་ངེ་ངེ་ཁག་ཅིག་གིས་སོ་སོ་ཧ་གོ་དེ་གོ་མི་དེ་དེ་བྱ་བ་འཁྲབ་ཀྱི་འདུག་ག་འཁྲབ་འཁྲབ་པ་ཞིག་ངས་མཐོང་སོང་བསམ་ཁོ་ཚོ་མིག་ལ་ཅིག་བལྟས་བལྟས་བལྟས་བལྟས་ཁོ་རང་ཚོ་དེ་འདྲ་བྱུང་ན་ང་ལ་ཡ་ཚུལ་བྲལ་བ་ཅིག་ཡང་དེ་ཡོང་བསྡད་ཀྱི་འདུག་དེ་འདྲ་འདྲ་བ་ས་སོ་སོའི་ཁོ་རང་ཚོའི་གི་ད་ཆ་རྐྱེན་དེ་ཏག་ཏག་དུས་ཚོད་ལ་ཡ་སྒྲུབ་ཐུབ་མ་ཐུབ་དེ་འདྲ་ཡོང་བསྡད་ཀྱི་འདུག་བ་དེ་ལ་དུས་དེ་འདྲ་ཡོང་གི་རེད་བསམ་གྱི་འདུག་དེ་འདྲ

མི་གཟུགས་མིག་ལ་མཐོང་སྒོ་འདེགས་རོགས་གོ་འདེགས་རོགས་ལས་ཀ་གཅིག་བྱས་ཤག་ཨ་ཏི་ཡས་བྱས་ཤག་ཕུ་ངས་བྱས་ཤག་ཟེར་ནས་དེ་དེ་དུས་མི་སུས་ནས་ཡང་སོ་སོ་ལ་ཡང་ཡིད་ཆེས་དགོས་ཡ་ཅིག་ཆགས་ཀྱི་རེད་བསམ་སོང་ལས་ཀ་བྱས་ནས་མི་དེ་ལ་གཅིག་ངས་འགན་དེ་སྤྲད་པ་ཡིན་ན་མི་དེ་གིས་འགན་དེ་འཁྱོག་ས་རེད་མ་རེད་རོགས་སྒྱུ་རྩལ་གྱི་ལས་ཀ་དེ་ད་ཁོ་ཚོས་དཔལ་འབྱོར་དེ་གི་མི་ཆ་ཤས་ཤིག་བསྐུལ་གི་རེད་འགྲོ་སོང་ཅིག་གྲ་སྒྲིག་བྱེད་ཨོ་རེད་མང་པོ་ཞིག་ཁོ་ཚོས

བདུན་ལས་རྟགས་ཉོས་ཏེ་མི་མི་དེ་འདྲའི་དངོས་ཡོད་རང་མི་མང་དེ་འདྲ་ཡོད་པ་འདྲ་པོ་ཞིག་ཡིན་དུས་ཙམ་པ་ཡང་མེད་ན་པར་ཆས་ཡོད་རེད་ན་མི་མང་ཡོད་འདི་ཡིན་དུས་ང་རང་ལ་ཡ་རྒྱུན་དུ་ནས་སྦྱོང་བརྡར་འདྲ་པོ་ཞིག་མུ་མཐུད་སྡོད་ཀྱི་འདུག་དེ་ཡིན་དུས་ང་དུས་བ་སྤྱི་ཚོགས་ཀྱི་མི་དཀྱིལ་ལངས་དགོས་ན་རེད་པར་ཆས་དུས་དྲུག་ལངས་དགོས་ན་ང་ལ་ཡ་གསར་པ་གང་ཡང་མ་རེད་ཤག་ཁོ་དེ་གོམས་འདྲིས་ཀྱི་རྒྱུན་རེ་ཉིན་རེ་གི་སོ་སོ་གི་མི་ཚེ་གི་དོན་རྐྱེན་ཡིན་སོགས་ཆ་ཤས་ཅིག་ཡིན་པ་འདྲ་པོ་ཞིག་སོ་སོར་ཚོར་བ་དེ་འདྲ་ཞིག་འདུག་ང་རང་སྒེར་གྱི་ཐོག་ནས་ད་ཉམས་མྱོང་ཐོག་ནས་ད་ཡིན་ན་མི་སོ་སོ་ལ་ཡང་ཉམས་མྱོང་མི་འདྲ་ཡོང་སྲིད་པ་རེད་ཚོར་སྣང་མི་འདྲ་ཡོང་སྲིད་རེད་བསམ་གྱི་ཡོད་ཨང།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག